བལ་ཡུལ་ནང་ལས་ཀ་བྱས་པའི་ཟླ་རེར་ཡོང་འབབ་ཀྱི་དངུལ་དང་བསྡུར་བ་ཡིན་ན་ཨུ་རུ་སུར་ཕྱིན་ཏེ་དམག་ཁོངས་སུ་འཛུལ་ན་གླ་ཆ་ལྡབ་གཅིག་གིས་མང་བ་རག་གི་ཡོད་སྟབས། བལ་པོའི་སྐྱེས་པ་མང་པོ་ཞིག་དངུལ་གྱི་ཆེད་དུ་ཕྱིའི་རྒྱལ་ཁབ་ཁག་ལ་ལས་ཀ་བྱེད་དུ་བསྐྱོད་ཀྱི་ཡོད་པ་ལྟར། ཨུ་རུ་སུས་ཡུཀ་རེན་ཐོག་དམག་འཐབ་བྱེད་འགོ་ཚུགས་པའི་སྐབས་ཨུ་རུ་སུས་བལ་པོའི་མི་རིགས་མང་པོ་ཞིག་དམག་ཁོངས་སུ་བཅུག་ཡོད་པའི་ཁོངས་ནས་འགའ་ཤས་ལ་སྲོག་སྐྱོན་དང་ཡང་འགའ་ཤས་ལ་རྨས་སྐྱོན་ཆེན་པོ་ཕོག་སྟེ་དཀའ་ངལ་ཚབས་ཆེ་འཕྲད་པའི་བལ་པོ། རང་ཡུལ་བལ་ཡུལ་ལ་ཕྱིར་ལོག་བྱེད་མཁན་ཚོས་རང་གི་ཡུལ་མི་ཚོར་དངུལ་ལ་རྔམ་ནས་ཕྱིའི་རྒྱལ་ཁབ་ཁག་གི་དམག་ཁོངས་སུ་ནམ་ཡང་འཛུལ་རྒྱུ་མེད་པའི་ཉེན་བརྡ་བཏང་ཡོད་པ་རེད། དེ་ཡང་ཨུ་རུ་སུའི་དམག་ཁོངས་སུ་འཛུལ་བའི་རྗེས། རང་ཡུལ་བལ་ཡུལ་ལ་ཕྱིར་ལོག་བྱེད་མཁན་སུར་ཡ་ཤར་མ་ཡིས། ངའི་མིག་གི་མདུན་དུ་ངའི་གྲོགས་པོ་ཤི་བ་ངས་མཐོང་བྱུང་ཞེས་དང་དམག་འཐབ་བྱས་པའི་སྐབས་འཇིགས་སྣང་དངངས་སྐྲག་ཇི་ཙམ་ཡོད་མེད་བལ་པོའི་ཡུལ་མི་ཚོས་བསམ་བློའི་ནང་འཁོར་ཐུབ་ཀྱི་མ་རེད་ལ། ཨུ་རུ་སུའི་ཡུལ་དུ་ཕྱིན་པ་དེ་ནི་ཤི་རུ་ཕྱིན་པ་ལྟ་བུའི་ཞེད་སྣང་དངངས་སྐྲག་སྐྱེས་བྱུང་ཞེས་འགྲེལ་བརྗོད་བྱས་འདུག་རང་ལོ་ཉི་ཤུ་རྩ་བཞི་ལ་སོན་པ་བལ་པོའི་མི་རིགས་ཨུ་རུ་སུའི་དྲག་པོའི་རྨང་གཞིའི་སྦྱོང་བརྡར་ཐོབ་མཁན་ཞིག་ཡུཀ་རེན་ཐོག་དམག་འཐབ་བྱེད་མཁན་གྱི་ཨུ་རུ་སུའི་དཔུང་སྡེའི་ཁོངས་སུ་འཛུལ་ཏེ། ཡུཀ་རེན་གྱི་ཤར་ཕྱོགས་གཡུལ་ས་མདུན་མར་བསྐྱོད་པའི་སྐབས་ལམ་བར་དུ། ཨུ་རུ་སུའི་དཔུང་སྡེའི་ཐོག་འབར་མདེལ་དང་མེ་མདའི་མདེའུ་ཆར་པ་བབ་པ་ནང་བཞིན་བབས་པའི་སྐབས་ངའི་བསམ་པའི་ནང། ད་ང་ཤི་སོང་བསམ་བྱུང་ཞེས་དང། ངོས་རང་འདི་གར་ཤི་རུ་སླེབས་པ་ལྟ་བུའི་ཚོར་སྣང་བྱུང་ཞེས་འགྲེལ་བརྗོད་བྱས་འདུག་གཞི་རྐང་བལ་ཡུལ་རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་བཟང་པོ་མེད་པའི་རྐྱེན་གྱིས་ཕྱིའི་རྒྱལ་ཁབ་ཁག་གི་ཧ་ཅང་ཉེན་ཚབས་ཅན་གྱི་དམག་འཁྲུག་ནང་བལ་པོའི་དམག་མི་མང་པོ་འཛུལ་ཞུགས་བྱེད་ཀྱི་ཡོད་ཅིང། དམིགས་བསལ་དབྱིན་ཇིས་བསྡུ་སྐོང་བྱས་པའི་གོར་ཁ་དམག་མི་ཟེར་དུས་ཚང་མས་ཤེས་རྟོགས་ཡོད་པ་དང། འོན་ཀྱང་བལ་ཡུལ་གཞུང་གིས་ཁྲིམས་ཐོག་ནས་རང་གི་ཡུལ་མི་དབྱིན་ཡུལ་དང་རྒྱ་གར་གཉིས་ཀྱི་དམག་ཁོངས་སུ་འཛུལ་ཆོག་པའི་གྲོས་མཐུན་བཞག་ཡོད་པ་ལས་དེ་མིན་ཕྱིའི་རྒྱལ་ཁབ་གཞན་གྱི་མཉམ་དུ་དེ་འདྲའི་གྲོས་འཆམ་གང་ཡང་བྱུང་མེད་པ་རེད། ཨུ་རུ་སུས་ཡུཀ་རེན་ནང་ཐོག་མར་བཙན་འཛུལ་དཔུང་འཇུག་བྱེད་འགོ་ཚུགས་པའི་འགོ་སྟོད་དུ། ཨུ་རུ་སུ་གཞུང་གིས་ཝེག་ནར་གླ་ལས་དམག་མི་ཐེ་བའི་དངུལ་གྱི་ཆེད་དུ་དམག་མིའི་ནང་འཛུལ་མཁན་མི་མང་པོ་ཞིག་དམག་ཁོངས་སུ་བཅུག་ཡོད་པ་དང། ཨུ་རུ་སུ་དང་ཡུཀ་རེན་གཞུང་གཉིས་ཀས་དམག་འཐབ་ནང་ཕྱིའི་རྒྱལ་ཁབ་ཁག་གི་དམག་མི་ཇི་ཙམ་ལ་སྲོག་སྐྱོན་བྱུང་ཡོད་མེད་ཀྱི་གྲངས་འབོར་དང། དེ་བཞིན་བཙོན་ཁང་ཁག་གི་ནང་མི་ཇི་ཙམ་དོ་དམ་བྱས་ཡོད་མེད་སྐོར་ལ་གནས་ཚུལ་ཕྱིར་བསྒྲགས་བྱེད་ཀྱི་མེད་ཀྱང། ལོ་གཉིས་ཀྱི་གོང་དུ་ཨུ་རུ་སུས་ཡུཀ་རེན་ཐོག་དམག་འཐབ་བྱེད་འགོ་ཚུགས་པ་ནས་བཟུང་ཨུ་རུ་སུའི་དམག་ཁོངས་སུ་བལ་པོའི་དམག་མི་ཉིས་བརྒྱ་ལྷག་ཙམ་ཞིག་བཅུག་ཡོད་ལུགས་བལ་ཡུལ་གཞུང་གིས་འགྲེལ་བརྗོད་བྱེད་ཀྱི་ཡོད་པ་དང། འོན་ཀྱང་ཨུ་རུ་སུ་ནས་རང་ཡུལ་བལ་ཡུལ་ལ་ཕྱིར་ལོག་བྱས་པའི་བལ་པོའི་མི་རིགས་ཤར་མ་ཡིས། ཨུ་རུ་སུའི་དམག་ཁོངས་སུ་འཛུལ་མཁན་བལ་པོའི་སློབ་གཉེར་བ་དང་དམག་ཞབས་ཟུར་པ་བཅས་ཀྱི་གྲངས་འབོར་ནི་གོང་དུ་བལ་པོའི་གཞུང་གིས་འགྲེལ་བརྗོད་བྱས་པ་ལས་ལྡབ་བཅུས་མང་བ་ཡོད་སྲིད་པའི་འགྲེལ་བརྗོད་བྱས་འདུག་པ་མ་ཟད། ང་ཚོ་ནི་ཨུ་རུ་སུའི་དམག་ཁོངས་སུ་འཛུལ་མཁན་ཐོག་མའི་གྲས་ཡིན་པ་དང་འོན་ཀྱང་རྗེས་ལ་འཛུལ་མཁན་བལ་པོའི་མི་རིགས་ཉིས་སྟོང་ལྔ་བརྒྱ་ནས་སུམ་སྟོང་ཙམ་བར་ཡོད་པའི་འགྲེལ་བརྗོད་བྱས་འདུག་བལ་ཡུལ་གྱི་ཕྱི་སྲིད་ལྷན་ཁང་གིས་ཨུ་རུ་སུས་ཡུག་རེན་ཐོག་དམག་འཐབ་བྱས་པའི་སྐབས་བལ་པོའི་མི་རིགས་བཅུ་གཉིས་ལ་སྲོག་སྐྱོན་དང་བལ་པོ་མི་ལྔ། ཡུག་རེན་གྱི་བཙོན་ཁང་ནང་ཡོད་པའི་འགྲེལ་བརྗོད་བྱས་འདུག་ཨུ་རུ་སུ་ནས་རང་ཡུལ་བལ་ཡུལ་ལ་ཕྱིར་ལོག་བྱེད་མཁན་ཚོས་ཨུ་རུ་སུས་ཡུག་རེན་ཐོག་དམག་འཐབ་བྱས་པའི་ནང་སྲོག་སྐྱོན་བྱུང་བའི་བལ་པོའི་དམག་མིའི་གྲངས་འབོར་ནི་གོང་ཞུས་བལ་ཡུལ་གཞུང་གིས་བརྗོད་པ་ལས་མང་བ་བྱུང་ཡོད་པའི་འགྲེལ་བརྗོད་བྱས་འདུག་ཨུ་རུ་སུའི་དམག་ཁོངས་སུ་འཛུལ་མཁན་མང་བ་ཡོང་ཐབས་སུ་སྲིད་འཛིན་པུ་ཀྲིན་གྱིས་ཕྱིའི་རྒྱལ་ཁབ་ཁག་གི་ཡུལ་མི་ཨུ་རུ་སུའི་དམག་ཁོངས་སུ་འཛུལ་མཁན་ཚོར་ཨུ་རུ་སུའི་ཡུལ་མིའི་ཐོབ་ཐང་ལག་འཁྱེར་སྤྲོད་རྒྱུ་དང་དེ་བཞིན་གླ་ཆ་ཟླ་རེར་ཨ་སྒོར་ཉིས་སྟོང་ཉིས་བརྒྱ་རེ་སྤྲོད་རྒྱུའི་ཁས་ལེན་བྱས་ཡོད་པ་དང། རྒྱུ་མཚན་དེ་ལ་བརྟེན་ནས་དབུལ་ཞིང་ཕོངས་པའི་རྒྱལ་ཁབ་བལ་ཡུལ་ལྟ་བུའི་ནང་སྡོད་མཁན་ཡུལ་མི་རྣམས་ཀྱིས་ཨུ་རུ་སུའི་དམག་ཁོངས་སུ་དངུལ་གྱི་ཆེད་དུ་འཛུལ་གྱི་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད།